གཞན་རང་དུ་བྱེད་ཟེར་གྱི་བཟོ་ལྟ་རང་ཅིག་དངོས་སུ་སྟོན་གྱི་འདུག་དེ་ཡིན་ནའི་དེ་ག་ཚོད་དེ་བློ་སྦྱོང་ཡང་ཨོ་ཅེ་བྱས་ཏེ་ནི་གསུང་ལུང་བསྡད་ནས་སྟོང་པ་ཡིན་ན་བློ་ཡི་གོ་ས་བརྗེས་པ་མ་གཏོགས་བརྗེ་བ་རང་གཞན་དུ་བྱེད་པ་དང་གཞན་བདག་ཏུ་བྱེད་པ་མེད་པ་རེད་གསུང་གི་འདུག་དེ་ག་ཚོད་དེ། དེ་ནི་བརྗེ་དགོས་རེད་བདག་གཞན་བརྗེ་བ་ལ་ཕན་ཡོན་ཞེ་དྲག་ཡོད་རེད་བ་ད་དཔེར་ན་རང་གཅེས་པར་འཛིན་པའི་བློ་དེ་ཡིན་ན་ནི་ད་ག་ཡོད་པ་དེ་རང་ལ་སྐྱོན་ཤ་སྟག་བྱས་ཀྱི་འདུག་གནོད་པ་སྣ་ཚོགས་ཀྱིས་རང་ལ་བསྟན་ནས

ཚོད་ཙམ་ཅིག་གཞན་གཅེས་པར་འཛིན། རང། གཞན་ཡལ་བར་དོར་བའི་ཚོད་ཙམ་ཅིག་རང་ཡལ་བར་དོར་དགོས་དོ་དེ་མ་དོར་ན་སྡུག་བསྔལ་གྱི་མ་ཐོབ་ཡང་ཡལ་མི་འདུག་གསུངས་བསོད་ནམས་ཀྱིས། ཨོ་དེ་འདྲ་ཅིག་གསུངས་བློ་གོམས་སོང་ན་ཨ་ནི་བརྗེ་ནུས་ཀྱི་རེད་པས་ཟེར་ན་ངེས་པར་དུ་བརྗེ་ནུས་ཀྱི་རེད། རང། རང་དང་གཞན་གཉིས་པོ་དེ། གཅེས་འཛིན་གྱི་བློ་གཉིས་པོ་དེ་གོ་ས་ངེས་པར་དུ་ཡང་བརྗེ་ཐུབ་ཀྱི་རེད། དེ་ཕ་རོལ་དང་ཚུ་རོལ་ཏུ་བྱེད་པ་རེད། ཕ་རོལ་ལ་བལྟས་ན། ཚུ་རོལ་ལ་བལྟས་ན་ཕ་རོལ་སེམས་ཕ་གཟུགས་སྐུ་སྤྲུལ་སྐུ། ཕ་རོལ་ལ་བལྟས་པ་ཡིན་ན་ཕ་རོལ་མི་ཅིག་ཡིན་ན་རང་བསྡད་ས་དེ་ཚུ་རོལ་སེམས་ལོག་གོ་རེད། ཨ་ཐོ་སི་ཅི་ནི་ཕ་རོལ་དང་ཚུར་རོལ་ནང་བཞིན་དུ་མ་གཏོགས་བདག་དང་གཞན་སེམས་གཉིས་ཏེ། ཐོག་མ་ནས་བདག་དང་གཞན་བདག་ཡིན་ན་བདག་རང་བཞིན་གྱིས་གྲུབ་གྲུབ་པ་ཅིག་དང་གཞན་ཟེར་མཁན་དེ་གཞན་རང་བཞིན་གྱིས་གྲུབ་གྲུབ་པ་ཅིག་རྩ་བ་ནས་ཡོད་མ་རེད། ད་ཕ་རོལ་ལ་བལྟས་ན་ཚུར་རོལ་ཡིན་པ་དེ་ནང་བཞིན་བྱས་ན་བདག་གཞན། བདག་གཅེས་པར་འཛིན་པའི་ཚོད་ཙམ་ཅིག་གཞན་གཅེས་པར་འཛིན་གྱི་ཡིན་ནི་དེ་བློ་གོམས་སོང་ན། ད་ནི་ངེས་པར་དུ་ཡང་སྐྱིད་ཐོབ་ཀྱི་རེད། དཔེར་ན་ང་རང་ཚོ་འཁོར་བ་ཁྲག་གིས་ཐེབས་པ་ལ་ཡང་གཅེས་འཛིན་གྱི་བློ་སྐྱེས་བར་བ། འཁོར་བ་ཁྲག་གིས་ཐེབས་པ་སྲིང་སྡེ་ཕ་མ་གཉིས་མཉམ་པོ་སྐྱེས་པ་ལ་ཟེར་ནས། འཁོར་ཁྲག་གིས་འཁོར་ཁྲག་གིས་གྱོང་བྱས་ནས་འཁོར་ཁྲག་དེའི་དབུས་སུ་རྣམ་པར་ཤེས་པ་བཞུད་ནས། དེ་ནས་བཟང་སྟེ། ང་ཡི་ལུས་བསད་ཀྱི་ང། ང་བསད་ཀྱི་རང་གི་ལུས་དེ་ལ་སྐྱིད་པར་ཤི་ཐབས་བརྫི་བར་བ། དེ་ངོ་མ་ཇི་བཞིན་ནི་གཞན་གྱི་ལུས་ཀྱི་ཆ་ཤས་ཅིག་རེད་མ་གཏོགས་རང་གི་ལུས་མ་རེད་བ་མཐོང་མ་མྱོང། ད་ནི་ལོ་གོང་པའི་དབང་གིས། ནས་རང་གཅེས་འཛིན་དེའི་དབང་གིས། གཞན་གྱི་ལུས་ཀྱི་ཆ་ཤས་དེ་ལ་ང་ཟེར་གྱི་གཅེས་འཛིན་གྱིས་བཅིངས་ནས། དེ་ལྟ་བུའི་གཅེས་འཛིན་གྱིས་བཅིངས་བྱས་ནས་ཚང་མ་ཐམས་ཅད་དེ་ཡིས་ནས་གྱེས་ཐུ་བོར་བ་རང་གཅེས་པར་འཛིན། ངོ་མ་ཅིག་ཡིན་ན་རང་གི་ལུས་མ་རེད་གཞན་གྱི་ལུས་རེད་བསྡད་པ་རེད་བ། ད་གོམས་ན་སླ་བར་མི་འགྱུར་བའི་ཆོས་དེ་ཡིན་ན་འགའ་ཡང་ཡོད་པ་མ་ཡིན་ཟེར། གོམས་ན་སླ་བར་མི་འགྱུར་བའི་ཆོས་དེ་འགའ་ཡང་ཡོད་མ་ཡིན་ཟེར་སྤྱོད་འཇུག་ལས་གསུངས་ནང་བཞིན་གོམས་སོང་ན་དེ་ལྟ་བུ་ཡོང་གི་རེད་ཟེར། གཏོང་ལེན་གཉིས་པོ་སྤེལ་མར་བསྒོམ་ཟེར་དེ་གཏོང་བ་དེ་སྔོན་ལ་ཡོང་གི་འདུག་ཨང་ལེན་པ་དེ་རྗེས་ལ་ཡོང་གི་འདུག་ཨང། གཏོང་བ་ཟེར་མཁན་དེ། བྱམས་པའི་དམིགས་པ་ལ་བརྟེན་ནས་གཏོང་དགོས་རེད་བ། སྙིང་རྗེའི་དམིགས་པ་ལ་བརྟེན་ནས་ལེན་དགོས་རེད་བ། ཨོ་དེ་ཡིན་ཙང། གཏོང་བ་དེ་སྔོན་ལ་ཡོང་གི་ཡོད་པ་དེ་གཞུང་ཆེན་པོ་ཚང་མ་སྟོང་གི་དེ་ཡོང་དགོས་རེད་དེ་བླ་མའི་མན་ངག་བྱས་པ་ཡིན་ན། ལེན་པ་དེ་སྔོན་ལ་བྱས་ནས་གཏོང་བ་རྗེས་ལ་བྱས་ན་ཡག་ཡོད་རེད། དང་པོ་ལེན་སྦྱོང་ཡང། ལག་ལེན་ལ་ཕྱི་མ་སྔོན་དུ་བྱ་ཞིང་གཏོང་བ་མི་བྱེད་པར་ལེན་པ་གཅིག་པུ་བྱེད་པའང་གོའོ། གཏོང་བ་མི་བྱེད་པར་བྱས་ལེན་པ་རྐྱང་རྐྱང་བྱེད་ཀྱི་ཡིན་ན་ཡང་དེ་ཡང་འགྲིག་གི་རེད། དང་པོ་སྡུག་བསྔལ་མ་བླངས་ན་བདེ་བ་བཏང་ཡང་མི་ཕན་པས་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས།

ལོ། གང་ཟག་ལས་དང་པོ་བ་འགའ་ཤས་འགའ་ཤས་ལ་དེ་འདྲ་ད་ནི་བྱེད་སྙིང་མ་འདོད་དེ་འདྲ་ཡོང་གི་རེད། སེམས་ཅན་གཞན་གྱི་སྡུག་བསྔལ་དེ་རང་ལ་ཚུར་བླངས་ནས། ཚུར་བླངས་ནས་རང་ཐོག་ཚོད་ནས་མྱོང་སོང་ན་མྱོང་ཐུབ་པ་མི་འདུག་ཐུབ་པ་འདྲ་པོ་མི་འདུག་ང་རང་ཚོ་ལྟ་ཚོད་བྱས་ཏེ་ཨ་འོ་དེ་རང་མྱོང་ཐུབ་ཨ་ཡོང་སོང་ཟེར་ནའམ་དེ་འདྲ་དྲན་གྱི་འདུག་བ། དེ་འདྲ་བློར་དྲན་གྱི་འདུག་བ་མི་གཞན་པ་གཅིག་དཔེར་ན་མཛེ་ནད་ཀྱིས་ཕོག་སོང་ན། མཛེ་ནད་ཕོག་པ་དང། གྲིབ་སྐྱོན་གྱིས་ཁ་གྲགས་མ་ཐུབ་པ་དེ་འདྲ་ཆགས་དེ་འདྲ་བྱས། ཁོ་ཡི་ན་ཚ་དེ་ཚང་མ་ཚང་གཅིག་ཚུར་ལེན་བྱས་ནས་ང་ཐོག་ལ་སྨིན་འགྲོ་རུ་སོང་ན

ཚུར་ལེན་གྱིས་ན་རང་ཐོག་ལ་ཕབ་ནས་གནས་ཆོག། དེ་ག་རེ་རེད་ན་རང་གི་མྱོང་རྒྱུ་རེད་དེ་རོ་སང་ཉིན་མྱོང་ནའི་མྱོང་དགོས་རེད་ད་རེས་མྱོང་ནའི་མྱོང་དགོས་རེད་ཟེར་སང་ཉིན་གྱི་ལས་དེ་ད་རེས་མྱོང་བྱས་ནི་ཁོ་དགའ་གི་རེད་བ། ཟླ་བ་རྗེས་མ་མྱོང་ནའི་མྱོང་དགོས་རང་ཐོག་ལ་མྱོང་དགོས་ཡིས་ས་ཟླ་བ་རྗེས་མ་སྡུག་བསྔལ་དེ་ད་རེས་ནི་ཚུར་བླངས་ནས་རང་ཐོག་ལ་མྱོང། དེ་ཡག་པོ་ཅིག་བྱུང་སོང་ན་ལོ་རྗེས་མ་གི་སྡུག་བསྔལ་དེ་ཚུར་བླངས། དེ་ཡག་པོ་བྱུང་སོང་ན་མི་ཚེའི་ཤི་ཁ་ལ་ཁ་ཡི་བར་དུ་སྡུག་བསྔལ་དེ་ཚུར་བླངས། དེ་ཡག་པོ་ཅིག་བྱུང་ནས་ནི་ལེན་ཐུབ་པ་རྡོ་སོ་སོ་རྣམས་བྱས་སོང་ན་སྐྱེ་བ་ཕྱི་མ་རང་དང་རྒྱུད་གཅིག་ཏུ་གྱུར་པའི་གང་ཟག་དེ་གི་སྡུག་བསྔལ་དེ་ཚུར་བླངས་ནས།

ཡང་རང་གི་སྡུག་བསྔལ་སྐྱེ་བ་ཕྱི་མ་དེ་ཚུར་བླངས་ཐུབ་པ་ཆགས་སོང་ན་དེ་ནི་གོམས་གཤིས་ཆེན་པོ་ཆགས་དགོས་པ་དེ་ཆགས་སོང་ན་དེ་ནི་རང་གི་ཨ་མ་དེ་བསམ་བློ་བཏང་ནས་ཨ་མ་གི་སྡུག་བསྔལ་མྱོང་ལུགས་དེ་ཚོ་བསམ་བློ་བཏང་ཨ་མ་གི་སྡུག་བསྔལ་དེ་རང་སྟེང་དུ་ལེན། ཨ་མའི་སྡུག་བསྔལ་དེ་ཡོངས་སུ་རྫོགས་པ་སྒང་ག་ལེན་ཐུབ་པ་འདུག་ན་ཨ་མ་གི་སྐྱེ་བ་ཕྱི་མ་གི་སྡུག་བསྔལ་དེ་ཚུར་བླངས། ཡང་དེ་ལེན་ཐུབ་པ་འདུག་ན་རང་དེ་རང་གི་ཚེ་འདི་ཡི་ཕ་དང། ནི་ཉེ་འབྲེལ་ལ་སོགས་པ་དེ་ནི་ངོ་ཤེས་པ་དེ་ནི་དགྲ་ཉེ་བར་མ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སྒང་ག་པོ་ཚུར་བླངས་བྱས་ནས་མཚམས་མཚམས་ནས་ལུང་པ་ཕུ་ནས་མདའ་ཡི་བར་དུ་བསམ་བློ་བཏང་མཚམས་མཚམས་ལ་མདའ་ནས་ཕུ་ཡི་བར་དུ་བསམ་བློ་བཏང་ནས།

ཁྱི་ཅིག་ལ་རྡོ་རྒྱག་གི་འདུག་ན་དེ་ཡང་སྡུག་བསྔལ་དང་རང་ལ་ཚུར་བླངས་པ་དེ་འདྲ། ཚེ་ནང་ཁོ་དགའ་ཞིག་དགའ་ཞིག་ཕྱིས་བེད་མང་བྱས་ནས་དཀའ་ལས་ཤི་རག་བྱས་ཡོད་དེ་ཁོ་ལ་སྡུག་བསྔལ་གྱི་ཡོང་ཁུངས་རོ། དེ་ཡང་རང་ཐོག་ཏུ་ཚུར་ལེན་དེ་འདྲ་བྱེད་དགོས་ཀྱི་མི་རེད། བླངས་པ་དེ་ཉིད་ཀྱང་ཡལ་བའམ་འགྲམ་དུ་བཞག་པ་ལྟ་བུ་མ་ཡིན་པ། ཡལ་འགྲོ་བ་འདྲ་མོ་དང་དེ་ཡིས་འགྲམ་དུ་བཞག་པ་ལྟ་བུ་དེ་འདྲ་མ་ཡིན་པ། རང་ཐོག་ལ་ཚུར་སྨིན་སོང་སོ་སོ་འདྲ་མོ་བྱེད་པ་ཡིན་ན་ཡག་ཡོད་ནི་མི་རེད། སྙིང་གི་དབུས་སུ་ལེན། དེ་དག་གི་ཚེ་འཇིགས་སྔངས་སྐྱེ་ན་ལེགས་པ་ཡིན། དེ་དག་གི་ཚེ་ན་ནི་འཇིགས་སྐྲག་སྐྱེ་གི་འདུག་ན་དངོས་སུ་ལེན་ཐུབ་པ་དང་ཡག་དམ་པོ་བྱུང་བ་རེད་ཡག་པོ་ཞིག་ར་བྱུང་བ་རེད། འཇིགས་སྐྲག་ཆེན་པོ་གཅིག་ཡོང་གི་རེད་བ་དཔེར་ན་ང་རང་ཚོ་གཞན་གྱི་སྡུག་བསྔལ་ཐམས་ཅད་རང་གི་སྙིང་གི་དཀྱིལ་ལ་ཚུར་བླངས་འོ་དེ་རང་ལ་ཡང་དེ་ལྟ་བུའི་ནི་ན་ཚ་ཡི་སྡུག་བསྔལ་དང་མི་གཞན་གྱིས་ཉེས་དག་གཏོང་བ་ལ་སོགས་པ་དང་མི་གཞན་གྱིས་ཐག་པ་གིས་བཀྱིགས་པ་ལ་སོགས་པ་དང་ལྕགས་དམར་པོ་བཟོས་བྱས་ནི་རང་གི་ལུས་ལ་ཚུར་གཏོང་བ་ལ་སོགས་པ་དང་དེ་སྡུག་བསྔལ་ཐམས་ཅད་རང་གི་སྙིང་དཀྱིལ་ལ་ལེན་པ་ཡིན་ན་དེ་ཐམས་ཅད་རང་གིས་མྱོང་དགོས་རེད་ད། ཤ་དུམ་བུ་དུམ་བུ་བཏང་བ་ལ་སོགས་པ་ཚང་མ་ཐམས་ཅད་རང་གིས་ཚུར་ལེན་ཏེ་ཁོས་རང་གི་ལུས་ཐོག་ལ་སྨིན་དགོས་རེད་བ་མེད་འོ་དེ་ཞེས་ཀྱིས་ནི་ད།

དེ་ལ་བསིལ་བས་ནི་སྦྱོང་བའི་ཚིག་གང་ནི་གཞན་མ་གང་ཅི་མི་ཤེས་ན་དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན་མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་མ་ལུས་ད་ལྟ་བདག་ལ་སྨིན་པ་དང་བདག་གི་བདེ་དགེ་གཞན་ལ་བཏང་བ་ཡིས། འགྲོ་ཀུན་བདེ་དང་ལྡན་པར་བྱིན་གྱིས་རློབས་ཟེར་བ་དེ་ཚིག་འདི་བསྐྱར་བ་ཡིན་ན་དེ་ཡང་དེ་ནི་བློ་སྦྱོང་གི་ཚིག་རེད། སྔོན་གྱི་བླ་མ་འགའ་རེས་དེ་ཉིད་གྲངས་གསོག་ཏུ་མཛད་པའི་ལོ་རྒྱུས་ཀྱང་ཡོད། དེ་བྱང་ཤར་རྡ་སར་འདེགས་པར་དེ་ན། དེ་རེས་མ་ཟད་སྤྱོད་ལམ་ཐམས་ཅད་དུ་སྦྱང་བྱས། ད་ཡི་གེ། ཚར་གཉིས་པ་དེ་ཡང་བསྐྱར་ཞིབ་བྱེད།

མ་བྱས་པ་དེ་ཡང་གྲངས་ཀྱིས་མི་ཆོད་པར་བྱས་པ་རེད་མ་གཏོགས་ལན་རེ་རེ་གཉིས་རེ་བྱས་པ་མ་རེད་མི་ཡི་མ་བྱས་པ་ཁོ་རང་གཅིག་པོ་ལ་ཡང་གྲངས་ཀྱིས་མི་ཆོད་པ་རེད། རི་དྭགས་ཤྭ་བ་ལྟ་བུའི་མ་བྱས་པ་ལ་ཡང་གྲངས་ཀྱིས་མི་ཆོད་པ་རེད་ཁྱིའི་མ་བྱས་པ་ལ་ཡང་གྲངས་ཀྱིས་མི་ཆོད་པ་རེད་ང་ཚོ་ཨ་ཡོ་ལ་སྐྱེས་བྱས་ནི་སེམས་ཅན་རང་གི་ཁྱིའི་ཁྱི་མོ་བྱས་ནས་ང་དེ་བྱས་པ་ལ་ཡང་གྲངས་ཀྱིས་མི་ཆོད་པ་རེད་ཞི་མི་ལྟ་བུ་ཅིག་སྐྱེ་བ་ལེན་པ་ལ་ཡང་ང་ཚོ་ཞི་ཕྲུག་བྱས་ཞི་མི་ཨ་མ་བྱས་པ་ལ་ཡང་གྲངས་ཀྱིས་མི་ཆོད་མང་པོ་བྱས་པ་རེད། སྐྱེ་བ་ལ་ཡང་ང་ཚོ་གཅེས་ཕྲོད་བྱས་ནས་སྐྱེ་བ་ཨ་མ་བྱས་པ་ལ་ཡང་གྲངས་ཀྱིས་མི་ཆོད་པ་བྱས་ཚར་རེད་སེམས་ཅན་རེ་རེ་ནས་མང་པོ་བྱས་ཚར་ས་སེམས་ཅན་ཐམས་ཅད་རང་གི་མ་མ་བྱས་པ་གཅིག་ཀྱང་མེད་ལ་མ་བྱས་རེས་ཀྱི་དེ་ཚེ་འདི་ཡི་མ་དང་ཁྱད་པར་མེད་པར་བྱས་ནས་རང་ལ་དྲིན་གྱིས་བསྐྱངས་པ་རེད་བ། ཚེ་འདི་ཡི་མ་དེ་ཡིན་ན་ཐོག་མར་མངལ་དུ་བཟུང་བ་དེ་ཡི་ཚེ་ན་ནི་དྲིན་ཆེ་བ། བར་དུ་བཙས་པ་དེ་ཡི་ཚེ་ན་དྲིན་ཆེ་བ་མཐའ་མ་ནི་རང་གི་སྡོད་སྟངས་འགྲོ་སྟངས་ལ་སོགས་པ་ཚང་མ་ཐམས་ཅད་ཡིན་ན་ཐར་མ་ཆོད་ཅེས་པ་དེ་བཟོད་ཡས་དྲིན་ཆེ་བ། དེ་ཡི་ས་ཐོག་མཐའ་བར་གསུམ་དུ་ཡང་ནི་དྲིན་ཆེ་བ་མང་པོ་བྱས་པ་རེད་བ།

སེམས་ཅན་ཐམས་ཅད་དྲིན་གྱིས་གཟོ་དགོས་པ་རེད། དྲིན་གྱིས་གཟོ་དགོས་ཏེ་སེམས་ཅན་ག་རེ་དགོས་ཀྱི་ཡོད་ཟེར་ན་སྡུག་བསྔལ་མི་འདོད་ལ་བདེ་བ་དགོས་ཀྱི་ཡོད་རེད་བ། ད་སེམས་ཅན་ཐམས་ཅད་དབུལ་ཞིང་ཕོངས་པ་དེ་དག་ལ་ནི་ཟས་གོས་ལ་སོགས་པ་ཚོ་སྤྲད་པ་དེ་ཡང་དྲིན་གཟོ་བ་ཙམ་དག་རེད་དེ་ཡིན་ན་དེ་ཙམ་གྱིས་མི་ཆོག་པར་སྡུག་བསྔལ་ཐམས་ཅད་དང་བྲལ་བ་ཞིག་དང་བདེ་བ་ཐམས་ཅད་དང་ལྡན་པའི་སངས་རྒྱས་ཀྱི་གོ་འཕང་ཅིག་ལ་འགོད་ཐུབ་པ་ཡིན་ན་དེ་ལས་ལྷག་པ་ཅིག་དྲིན་གཟོ་བྱེད་མེད་མི་རེད་པ། དེ་ལྟ་བུ་བྱེད་འདོད་ཀྱི་བློ་སྐྱེ་བ་དེ་ལ་དྲིན་གཟོ་ཟེར། དེ་ལྟ་བུའི་བསམ་བློ་བཏང་བྱས་ནས་དེ་ནི་སེམས་ཅན་ཐམས་ཅད་གཅེས་ཤིང་ཕངས་པའི་ཡིད་དུ་འོང་བའི་རྣམ་པ་ཅིག་ཏུ་མཐོང་བ་དེ་ཡིད་འོང་གི་བྱམས་པ། ད་སེམས་ཅན་ཐམས་ཅད་གཅེས་ཤིང་ཕངས་པའི་ཡིད་འོང་གི་བྱམས་པ་དེ་ཅི་ལྟར་ཟེར་ན་སེམས་ཅན་གྱི་སྡུག་བསྔལ་གྱིས་མནར་ཚུལ་དེ་ལ་བསམ་བློ་བཏང་བྱས་ནས་ཐོག་མར་ལུག་གསོད་ས་ན་ཁྲིད་པའི་ལུག་ཅིག་ཡིན་ན་ཤན་པ་གིས་ལག་པ་སྡོམ་སྟངས་ག་འདྲས་སྡོམ་གྱི་ཡོད་པ་གྲི་འཛུགས་ཚུལ་ག་འདྲས་འཛུགས་ཀྱི་ཡོད་པ་ལུག་ཁོ་རང་གིས་མིག་ལྟ་ཚུལ་ག་འདྲས་ལྟ་གི་ཡོད་པ་རྐང་ལག་ལ་སོགས་པ་བསྡམས་ནས་ཁོ་སྡུག་བསྔལ་བ་ཉམ་ཐག་པ་ག་འདྲ་ཅིག་ཡིན་པ་དེ་བསམ་བློ་བཏང་སྟེ་ཁོ་ལ་སྙིང་རྗེ་ཅིག་སྐྱེ་གི་རེད་བ།

བསྙེན་ཡོད་ཀྱི་སྡུག་བསྔལ་མ་མྱོང་བར་བྱས་ནས་ལྷག་གཏོགས་མི་ཡི་བདེ་བ་ལ་ལོངས་སྤྱོད་ནས་འདས་འདས་ཀྱི་དུས་ཚོད་ཡང་དག་གིས་རྩ་ཟ་ནས་ལོ་དེ་ཚོ་སྐྱིད་པ་སྐྱིད་སྐྱོང་ཅིག་སྔ་ཕྱི་ཅི་མང་དུ་མྱོང་བ་ནི་འགྲོ་གོ་རུ་བ་མྱོང་བ་ནི་འགྲོ་ཏེ་གོ་ལ་ད་ལྟ་མྱོང་བཞིན་པའི་ཉིན་བ་པ་དེ་ཚོ་སྐྱིད་པ་སྐྱིད་སྐྱོང་རུ་བ་དེ་ཚོ་ལོང་སྟོང་བྱས་ནས་ནི་སྙིང་རྗེ་གྱི་དགོངས། ད་ནི་ད་ལ་ནི་ཅི་དུད་འགྲོའི་ཐོག་ཡེ་དག་ལ་བསུ་བ་དེ་ཚོ་སྐྱིད་བ་དེ་ཡིན་ན་གང་འདྲ་ཡོང་གི་རེད་དེ་ཚོ་སྙིང་རྗེ་དགོངས་བྱས་ནས་དེ་ནས་མཐར་སེམས་ཅན་ཐམས་ཅད་གང་ག་ལ་མེད་ནས་སྡུག་བསྔལ་དུ་བྲལ་འདོད་ཀྱི་སྙིང་རྗེ་གྱིས་བྱེད། དེ་ནས་སེམས་ཅན་གྱི་བདེ་བ་ཕོངས་པ།

ད་སེམས་ཅན་ཐམས་ཅད་སྡུག་བསྔལ་ཐམས་ཅད་དང་བྲལ་བ་དང་བདེ་བ་ཐམས་ཅད་དང་ལྡན་པ་ཅིག་བྱེད་དགོས་རེད་ཟེར་ནས་སྨོན་ལམ་བརྒྱབ་པ་ཙམ་ཅིག་མ་བྱས་པར་དེ་ལྟ་བུ་བདག་གིས་བྱའོ་སྙམ་པའི་ལྷག་བསམ་དེ་བསྐྱེད། ལྷག་བསམ་དེ་བསྐྱེད། ལྷག་བསམ་ཇི་ལྟར་དུ་ན་རང་ལ་ནུས་པ་མེད་པ་དེ་ཤེས་ནས་ནུས་པ་སུ་ལ་ཡོད་ན་ཡང་དག་པར་དུ་སངས་རྒྱས་ལ་ཡོད་པ། ཚད་མས་ངེས་པར་བྱས་བྱས་ནས་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་སྒྲུབ་འདོད་ཀྱི་བློ་དེ་བསྐྱེད། དེ་ཡང་དེ་ནི་སེམས་ཅན་ཐམས་ཅད་ལ་དམིགས་ནས་སྒྲུབ་པ་ཙམ་མ་ཡིན་པར་རང་གི་དོན་དུ་ཡང། སངས་རྒྱས་ཀྱི་གོ་འཕང་དེ་མ་བསྒྲུབས་ན་ཐབས་མེད་པ། རང་དང་གཞན་གཉིས་ཀ་ཡི་དོན་དུ་སངས་རྒྱས་ཀྱི་གོ་འཕང་དེ་ངེས་པར་དུ་སྒྲུབ་དགོས་བསམ་སོ་ནམ་མཁའི་བྱང་ཆུབ་ཀྱི་སེམས་བཅོས་མ་རྩོལ་བཅས་ཀྱིས་བསྐྱེད་པ་དེ་ལ་བུ་ཆོས་ཀྱི་རང་ཐོབ་པ་བྱང་ཆུབ་སེམས། ད་བདག་གཞན་མཉམ་བརྗེའི་སྒོ་ནས་སྦྱོང་བ་དེ་ལ་ནི་ཐོག་མར་སེམས་སྙོམས་པར་བསམ་དེ་ནས་རང་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ་པ། སེམས་སྙོམས་པར་བསམ་དེ་ད་ལྟ་ཕན་ཆད་དེ་ལ་ང་རང་དང་རང་གཅེས་པར་བཟུང་ནས་རང་བདེ་བ་འདོད་སྡུག་བསྔལ་ཕྲ་མོ་ཙམ་ཡང་མི་འདོད་པ་བྱས་ནས་བསྡད་དེ

ད་ནི་གཞན་གཅེས་པར་འཛིན་པ་ཡིན་ན་བདེ་བ་ནས་བདེ་བ་བདེ་བ་ནས་བདེ་བ་མ་གཏོགས་ཡོང་ཡས་ཡོད་མ་རེད་བ། གཞན་གཅེས་པར་འཛིན་པ་ལ་བརྟེན་ནས་སྲོག་གཅོད་སྤོང་གཞན་གཅེས་པར་འཛིན་པ་ལ་བརྟེན་ནས་མ་བྱིན་ལེན་སྤོང་ལོག་པར་གཡེམ་པ་སྤོང་བརྫུན་སྤོང་ཨ་དེ་ཚོ་བྱས་ནས་ནི་བདེ་བ་ནས་བདེ་བ་འགྲོ་བ་ཤ་སྟག། ད་ནི་དམྱལ་བ་ན་མི་སྐྱེ་བ་དཔེར་ན་གནས་སྐབས་ལ་ཡིན་ནས་ལྷ་དང་མིའི་ལུས་བཟང་རྙེད་པ་དང་ད་ནི་གཟུགས་བཟང་བ་དང་ཟས་གོས་ལ་སོགས་པ་རྙེད་སླ་བ་དང། མཐར་ཐུག་ལ་ཆ་བཞག་གི་ཡིན་ན་ས་དང་ལམ་གྱི་ཡོན་ཏན་གོང་ནས་གོང་འཕེལ་དུ་འགྲོ་བ་བྱས་ནས་སངས་རྒྱས་ཀྱི་གོ་འཕང་དེ་ཡང་མགྱོགས་པོ་བྱས་ནས་ཐོབ་པ་དེ་གཞན་གཅེས་འཛིན་ལ་བརྟེན་ནས་བྱུང་བ་རེད་བ། ད་ནི་མང་པོ་བཤད་མི་དགོས་བཅོ་བརྒྱད་ལ་ང་རང་ཚོ་ཐུབ་པའི་དབང་པོ་ནི་རང་གཉིས་པོ་དེ་ཐོག་མ་མེད་པ་ནས་འཁོར་བ་མཉམ་དུ་ཡོང་པ་རེད། མཉམ་དུ་འཁོར་བ་འཁོར་ནས་ཡོང་པ་རེད་སྡུག་བསྔལ་མཉམ་དུ་མྱོང་པ་རེད་དེ་ཐུབ་པའི་དབང་པོ་རང་ཡལ་བར་དོར་ནས་གཞན་གཅེས་པར་མཛད་པ་ལ་བརྟེན་ནས་ད་ལྟ་རང་དོན་ཡང་མཐར་ཕྱིན་གཞན་དོན་ཡང་ཐག་ཆད། རང་ཉིད་ད་ལྟ་ཡི་བར་དུ་ནི་འཁོར་བ་ད་ག་ཙམ་གྱིས་མྱོང་པ་རེད་དེ་ད་ལྟ་ད་ལྟ་ཡང་འཁོར་བ་ལས་མ་ཐར་ད་ལྟ་ཡང་འཁོར་བ་ནས་ནི་ཕྱི་མཐའ་འཁོར་བ་གྱི་མཐའ་ཐ་མ་དེ་ག་དེའི་བར་དུ་ནི་རྫོགས་ཀྱི་ཡོད་པ་དེ་ཙམ་གྱིས་རང་གིས་ཧ་གོ་མ་རེད་པ་ང་རང་ཚོ། ཐ་མ་དེ་ནི་མཐའ་མ་རྫོགས་ཀྱི་བར་དུ་འཁོར་བའི་ནང་འཁོར་དགོས་རེད་པ། ད་ངན་སོང་གི་སྐྱེ་སྒོ་ཙམ་ཡང་མ་ཆོད་པ་བྱས་ནི་བསྡད་པ་རེད་པ་ད་ངན་སོང་གི་གཡང་ཁ་ཆེན་པོ་ལ་མཆོང་ཆོག་ཆོག་བྱས་ནི་བསྡད་པ་རེད་པ། དེ་འདྲ་བྱེད་པ་དེ་ག་རེ་རེད་ཟེར་ན། ཐུབ་པའི་དབང་པོ་རང་ཡལ་བར་དོར་གཞན་གཅེས་པར་མཛད་པ་ལ་བརྟེན་ནས་བྱུང་བ་རེད་གདའ། ད་ལྟ་ནི། གཞན་ཡལ་བར་དོར་ནས་རང་གཅེས་པར་མཛད་པའི་དེ་ཡི་སྐྱོན་གྱི་དབང་གིས་ད་ལྟ་ཡི་བར་དུ་སྡུག་བསྔལ་དེ་ལྟ་བུ་བྱུང་བ་རེད་དེ་ཡིན་ཙང་སྐྱོན་དང་ཡོན་ཏན་གཉིས་པོ་དེ་དེ་ཡི་སྒོ་ནས་ཤེས་ཀྱི་འདུག་དེ་ཡིན་ཙང་དེ་ཡི་བློ་གཉིས་པོ་དེ་གོ་ས་མ་བརྗེ་བའི་ཐབས་མི་འདུག་གསུང་སོ་ནམ་ཞིག་ངེས་པར་དུ་བརྗེ་དགོས་གསུང་སོ་ནམ་ཞིག་ནི་བདག་གིས་བགྱི་བའི་ལ་བཀྲུ་བཤོལ་བགྱིས་པ། བདག་གིས་བགྱི་བའི་ལ་ནི་སྲས་བཀྲུ་བཤོལ་ཆེན་པོ་ཞི་དྲག་ཡོད། འོ་ན་དེ་འདྲ་བགྱིས་པ་དེ་ཁྱེད་ཚོང་ཆེན་པོ་ཞི་དྲག་མདོ་དེ་ཡེ་ནས་བགྱིས་ཐོ་གུར་བས་ཟེར་ན་ཉེས་པ་དོན་བགྱིས་ཐོ་གུར་རེད། བདག་དང་གཞན་ཟེར་ཏེ་ཕ་རོལ་ཏུ་ཚུ་རོལ་ཏུ་སྐྱེས་པ་རེད། ལོ་གང་སོང་ན་ཉེས་པ་དོན་བགྱིས་ཐོ་གུར་རེད། ད་ལྟ་ང་ཚོ་ལོ་མ་གང་བའི་སྔོན་གྱི་རང་གཅེས་འཛིན་གྱི་གཞན་ཡལ་བར་དོར་བ་རེད་དེ།

དེ་ཡང་དེ་འདྲའི་ངང་ཚུལ་ལྷན་སྐྱེས་ཀྱི་དབང་གིས་ངའོ་སྙམ་པའི་བློ་གཅིག་སྐྱེས་པ་ཡིན་ཙང་དེ་ལ་གཅེས་པར་འཛིན་པ་རེད་དེ་གཅེས་པར་འཛིན་པའི་ཚོད་ཙམ་གྱིས་གཞན་ལ་ཁ་ཕར་སྤོ་གི་ཡིན་ན་ངེས་པར་དུ་ཡང་བདག་གཞན་སེམས་ཀྱི་ཐོག་བརྗེ་ནུས་ཀྱི་རེད་བསམ་བསམ་རྣམས་ཀྱིས་བློ་སྟོབས་ཆེན་པོ་བསྐྱེད་ནས་སྤོབས་པ་ཆེན་པོ་ཡི་སྒོ་ནས་བདག་གཞན་བརྗེ་བ་ལ་སྤྲོ་ཤུགས་སྐྱེད་པ་དེ་འདྲ་བྱེད་ཐུབ་ཀྱི་མ་རེད་ད་དེ་ལ་བརྟེན་ནས་གཏོང་ལེན་སྒོམ་པ་ཟེར་ཡས་དེ། གཏོང་ལེན་སྒོམ་ཡས་དེ་ག་རེ་རེད་ཟེར་ན་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་བྱམས་པའི་དམིགས་པ་དེ་ཡང་ནས་ཡང་དུ་བསམ་བློ་བཏང་བྱས་ནས་སེམས་ཅན་གཞན་ལ་བདེ་བ་གཏོང་དགོས་རེད་པ།

ཨ་ནི། ཁོ་ལ་དེ་བཏང་བྱས་བདེ་བ་ཡོང་གི་མ་རེད་པ་ཁོ་སྡུག་བསྔལ་མྱོང་བསྡད་པ་རེད་པ་སྡུག་བསྔལ་དེ་གཙང་མ་ཚུར་ལེན་ནས་མེད་པ་བཟོས་ཚར་སོང་ན་དེ་ནི་ཁོ་ལ་ཕར་བཏང་བ་ཡིན་ན་ཁོའི་བདེ་བ་དེ་བདེ་བ་ངོ་མ་གཅིག་མྱོང་ཐུབ་ཀྱི་རེད་པ་དེ་ཡིན་ཙང་སྔོན་ལ། ཨ་ནི། ལེན་པ་དེ་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་པ་དེ་བྱས། ལེན་པ་དེ་ཡང་ཨ་ནི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་དེ་བསམ་བློ་བཏང་ནས་དམྱལ་བ་མནར་མེད་ནས་བཟུང་སྟེ་བྱང་སེམས་རྒྱུན་མཐའ་བ་བར་དུ་སེམས་ཅན་གང་ག་གི་སྡུག་བསྔལ་དེ་ལེན་དགོས་ཀྱི་རེད་པ་དེ་ལེན་དགོས་ཏེ་ལས་དང་པོ་བདག་ལྟ་བུ་ང་རང་ཚོ་ལྟ་བུ་ཡིན་ན།

ཡང་དེ་ཡི་ཡག་པོ་ཅིག་ལེན་ཐུབ་ཟིན་ན་རང་གི་ཕ་དང་ཉེ་འབྲེལ་ལ་སོགས་པ་ཚང་མ་ཐམས་ཅད་བྱས། གྲོང་པ་ནང་ཕན་ཚུན་དང། གྲོང་ཁྱེར་ནང་ཕན་ཚུན་དང། དེ་འདྲའི་ངོ་ཤེས་ཚོ་ཚང་མ་ཐམས་ཅད་ཀྱི་སྡུག་བསྔལ་ཚུར་ལེན་གྱི་ལེན་ངེས་ཀྱི་རང་ཐོག་ལ་ཕབ་ཚུར་སྤུང་གིན་སྤུང་གིན་བྱས་ནས་ད་ག་སེ་ལེན་བྱས་ནས་བ་ད་པ་ལ་བཞག་དང་འབྲང་ནང་བཞག་ཙམ་ཞིག་མ་ཡིན་པར་རང་གི་སྙིང་གི་དཀྱིལ་དུ་ཚུར་ལེན་ཐུབ་པ། ཨོ་དེ་འདྲ་བྱེད་དགོས་རེད་ཟེར། ཨོ་དེ་ཡག་པོ་ཞིག་བྱུང་སོང་ན་དེ་ནས་ལུང་པ་ཕུ་ནས་མདའ་ཡི་བར་དུ་ལེན་མདའ་ནས་ཕུ་ཡི་བར་དུ་ལེན། ཨོ་དེ་འདྲ་བྱས་ནི། སྐབས་འགའ་ཤས་ལ་དམྱལ་བ་མནར་མེད་ནས་བྱང་སེམས་རྒྱུན་མཐའ་བ་བར་དུ་ནི་འདི་གི། ལ་སོགས་པ་བྱང་སེམས་རྒྱུན་མཐའ་བ་ལ་ཡང་དེ་ནས་སངས་རྒྱས་པ་ལ་ནི་གཉིས་སྣང་གི་དྲི་མ་ཆ་ཤས་ཕྲ་བ་དེ་ལྟ་བུ་ཡོད་རེད་པ་ཨོ་དེ་ལྟ་བུ་རང་གིས་ཚུར་ལེན་པ། ཨོ་དེ་འདྲ་ལེན་བྱས་ནི་བསམ་བློ་གཏོང་དགོས་རེད་ཟེར། དེ་ནས་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་གཏོང་བ་ཟེར་ཡས་དེ། དེ་ནས་སེམས་ཅན་གཞན་གྱི་བདེ་བ་ཕོངས་ཚུལ་བསམ་བློ་བཏང་བྱས་ནས་བདེ་བ་ཕོངས་པ། ཟག་མེད་ཀྱི་བདེ་བ་ད་ཕར་བཞག་ནས་ཟག་བཅས་ཀྱི་བདེ་བ་ཡང་ཕོངས་བྱས་ནས་བདེ་དེ་སྐྱིད་དེ་འདྲ་ཡང་རུང་བ། དེ་འདྲ་ཡིན་ཙང་རང་གི་ལུས་དེ་ཡིད་བཞིན་གྱི་ནོར་བུ་གཅིག་ལ་བསྒྱུར་བྱས་ནས། གང་ལ་གང་འདོད་པ་དེ་དེ་ལ་དེ་སྤྲུལ་བྱས་ནས་ཕར་གཏོང་བ་གོས་འདོད་པ་ལ་གོས་སྟེར། ནོར་འདོད་པ་ལ་ནོར་སྟེར་ཟས་འདོད་པ་ལ་ཟས་སྟེར་གནས་འདོད་པ་ལ་གནས་སྟེར། འགའ་ཞིག་འགའ་ཞིག་ལ་དེ་འདྲ་དམྱལ་བ་ཚ་དམྱལ་ནང་ལ་ཆུ་ཡི་ཆར་པ་དེ་འདྲ་འབབ་རུ་བཅུག་ནས་དམྱལ་བ་གྱི་མེ་དེ་ཕྱིར་ཕྱིར་བཅད་ནས་ཕར་བསད་བྱས་ནས། གློ་བུར་དུ་བདེ་བ་སྲིད་པར་སྲིད་བས་དེ་དངོས་པོ་དེ་ཐོག་སོང་སོ་སོ་རང་བྱས་ནས་གནས་མེད་པ་ལ་གནས་པའི་ཁང་བཟང་ཡིད་དུ་འོང་བ་ལ་སོགས་པ་དེ་ཚོར་སྤྲུལ་ནས་སྟེར། དལ་འབྱོར་གྱི་མི་ལུས་ལ་སོགས་པ་དེ་ཚོར་སྤྲུལ་ནས་སྟེར། ཨ་བ་ད་སོགས་བྱས་ནས་དམྱལ་བ་གྲང་དམྱལ་རྣམས་ལ་ཤིན་ཏུ་ཚ་བའི་རེག་བྱ། བསྐལ་པ་འཇིག་པའི་མེ་ལ་སོགས་པ་དང་ཉི་མའི་འོད་ཟེར་ལྟ་བུ་དེ་འདྲར་སྤྲུལ་བྱས་ནས་མུན་པ་ནག་པོ་ཐམས་ཅད་བསྲེགས། འཁྱགས་རོམ་ལ་སོགས་པ་དེ་ཚོར་དེ་ཚོ་ཞི་བར་བྱས། དམྱལ་བ་གྲང་དམྱལ་གྱི་ལུས་དེ་ཕར་བརྗེ་རུ་བཅུག་བྱས་ནས་རང་གི་དལ་འབྱོར་གྱི་མི་ལུས་སྟེར། ཡང་བླ་མར་སྤྲུལ་བྱས་ནས་བླ་མ་དགྱེས་ནས།

ཨ་དེ་འདྲའི་ཚིག་དེ་བློ་ལ་སྐྱོར་བྱས་ནས། གཏོང་ལེན་སྒོམ་པ་ཡིན་ན་དེ་ནས་ཕན་པོ་ཞེ་དྲག་ཡོང་གི་རེད་ཟེར། སྔོན་གྱི་བླ་མ་འགའ་ཞིག་འགའ་ཞིག། སྟོང། དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན་ཟེར་དེ་རྐྱང་རྐྱང་བསགས་བྱས་ནས་ཡོད་དགོས་རེད། ཨ་དེ་ཡོད་ས་དེ་གཉིས་པ་བར་དུ་བྱེད་ད་གསུམ་པ་དེ་ཡིན་ན་ནས་དེ། བ་དེ་མང་པོ་ཡོང་གི་ཡོད་པ་ཡིན་སྲིད་རྩ་ཆོད་ཅེས་པ་ནོར་ལ། དེ་བྱང་ཆུབ་ལམ་ལ་ཕར་བསྒྱུར་ཐུབ་པ་ཡིན་ན། རྐྱེན་ངན་ག་ཚོད་བྱུང་པ་ཡིན་ན་གཞན་མི་འགོ་ཡོང་གི་རེད་བ། ལྕེ་གཉིས་ག་ཟེར་གྱོན་པ་ཡིན་ནོ་དེའི་ཆོས་རེ་དྲུག་བོར་བ། ལྕེ་གཉིས་བྱང་ཆུབ་ལོངས་སུ་རྒྱུ་བ་ནི་གཉིས་མེད་དུས་འདིར་བདེ་གཤེགས་ཏུ་ཕན་ཡོན་ཆེ་སྟེ། ཆུ་སྐྱེས་ལ་བག་ཆེན་མང་ཞིང། དེ་ནས་རྐྱེན་སྤོང་མི་ཐོབ་པས་སྐབས་འགའ་སྐྱེས་ཐུན་སྐྱེས་དུ་འགྱུར་ཐོབ་པར་དགོས། དེ་མེད་པ་ཡིན་ན་ལྕེ་བཟང་པོ་ཞིག་གྱོན་པ་ཡིན་ནོ་བཟང་པོ་དེ་ལ་ཆུ་ཤོག་དྲུག་བཏུང་བ། ལྕེ་བཟང་པོ་ཟིན་ཏེ་ང་རང་ཚོ་དཔལ་འབྱོར་ཆེར་འགྲོ་བ་ལ་སོགས་པ་དང་རང་གི་ལུས་པོ་བདེར་འགྲོ་བ་ལ་སོགས་པ་དང་རང་གི་དབང་ཐང་ལ་སོགས་པ་དེ་ཚོ་བྱུང་བ་དང་དེ་འདྲ་ཡིན་ནས་སྐབས་སུ་ཆུ་ཤོག་དྲུག་བྱིན་ནས་རྗེས་དེད་ཅེས་བྱ་བ་དེ་མང་རུ་འགྲོ་དེ་ཀུན་ལ་ཆུ་ཤོག་དྲུག་བཏུང་བ།

བསམ་པའི་སྒོ་ནས་བསྒྱུར་བ་དང། སྦྱོར་བའི་སྒོ་ནས་བསྒྱུར་བ་ཟེར་གཉིས་ཀྱི་བསམ་པའི་སྒོ་ནས་བསྒྱུར་བ་ལ་སྤྱོད་པའི་སྒོ་ནས་བསྒྱུར་བ་ཟེར་ཏེ་ད་ལྟ་དེ་རེད་བ། མི་འདོད་སྡུག་བསྔལ་ཆར་ལྟར་བབས་གྱུར་ཀྱང་ལས་ངན་འབྲས་བུ་ཟད་པའི་རྒྱུར་མཐོང་ནས་ཟེར་ཏེ། དེ་ནས། སྤྱོད་པའི་སྒོ་ནས་བསྒྱུར་ཚུལ་དེ་ཡིན་མོད། ད་དཔེར་ན་ང་རང་ཚོ་ལ་ན་ཚ་ཞིག་བྱུང་པ་ཡིན་ནའི་འདྲ། མི་འདོད་པ་ག་རེ་བྱུང་པ་ཡིན་ནའི་ཚང་མ་ཐམས་ཅད་སྔར། སྐྱེས་བུ་ཆུང་ངུ་བའི་གནས་སྐབས་སུ་བཤད་པ་ནང་བཞིན་བྱས་ནས་ལས་ཀྱི་འབྲས་བུ་ཤ་སྟག་རེད། ལས་མ་བྱས་པ་དང་མི་འཕྲད་པ་རེད་བ། རང་གིས་དེ་ལྟ་བུའི་ལས་ཅིག་བྱས་པ་ཡིན་ཙང་ཚེ་འདི་ལ་ན་ཚ་དང་གྲང་མ་འདྲེས་ལ་སོགས་པ་དེ་ནི་མང་པོ་བྱུང་བ་རེད་བ། དཔེར་ན་ཆ་བཞག་བྱས་ན་རྐུན་མ་གིས་རང་གི་ནོར་རྫས་བརྐུ་བ་དེ་ཡང། གཞན་ལ་རྐུན་མ་དེ་ལ་ལེ་ལན་བདའ་ས་མེད་པར་རང་གི་ལས་ཀྱིས། རང་གི་ལས་སྔ་མ་དེ་ལྟ་བུ་རྐུན་མ་བརྐུ་བ་ལ་དེ་ནི་ཚུར་འདི། ཚེ་འདི་ལ་དེ་ནི་རང་ལ་འབྲས་བུ་དེ་འདྲ་བ་ཅིག་རང་ལ་ཚུར་སྨིན་ཡོང་བ་རེད་བ། སྔར་རང་གིས་རྐུན་མ་བརྐུ་བ་དེ་ཡིས།

སྐྱེ་བ་སྔ་མ་ལས་གསོག་བཅུག་མཁན་དེ་ཡང་རང་གཅེས་འཛིན་བྱེད་དགོས་རེད་ཚུར་དེ་ལ་སྔོན་ས་དང་བཅུག་མཁན་དེ་རང་གཅེས་འཛིན་གྱིས་བྱེད་པ་རེད་བ། ད་དཔེར་ན་ང་རང་ཚོ་མིག་ཟ་བ་དང་ཟས་ཟ་བ་ལ་སོགས་པ་དེ་འདྲའི་རྐྱེན་དབང་གིས་ལུས་ལ་ན་ཚ་ཞིག་བྱུང་སོང་ན་ན་ཚ་དེ་ཡང་སྔོན་གྱི་ལས་ཀྱི་འབྲས་བུ་ཡིན་པ་དེ་ཤོད་མི་དགོས་རེད་བ། ཕུ་ལས་སོགས་ལ་སོང་ན་སྔོན་གྱི་ལས་ཀྱི་འབྲས་བུ་སྨིན་པ་རེད་བ་མི་འདོད་སྡུག་བསྔལ་ཆ་ཙམ་ལས་ངན་འབྲས་བུ་ཟད་པའི་རྒྱུར་མཐོང་ནས་ཡིན་ཙང་སྔར་ལས་ངན་པ་བསགས་པ་ཡིན་ཙང་དེའི་འབྲས་བུ་དེ་ད་རེས་བྱུང་བ་རེད་བ། དེ་ཙམ་གྱིས་མ་ཚད་ཚེ་འདིར་རང་གིས་ནི་བཟའ་བཏུང་ལ་སོགས་པ་མ་འཕྲོད་པ་ཟ་བ་དང་སྨན་མ་འཕྲོད་པ་ཟ་བ་དེ་ཡང་རང་གཅེས་འཛིན་དེའི་དབང་གིས་བྱུང་བ་རེད་པ་རང་གཅེས་འཛིན་དེའི་དབང་གིས་དེ་ལྟ་བུ་ཟས་ལ་ཟ་འདོད་བྱེད་ཀྱི་ནི་ཟས་ཟ་ནི་དེ་ནི་ཟས་མ་འཕྲོད་པ་ཅན་དུ་ན་བ་དེ་རང་གཅེས་འཛིན་དེའི་དབང་གིས་བྱུང་བ་མ་གཏོགས་གཞན་ལེ་བདའ་ས་ཁྱོན་ནས་ཡོད་མ་རེད་པ། དེ་འདྲ་ཡིན་ཙང་ན་ཚ་དང་རྐྱེན་ངན་ལ་སོགས་པ་ག་རེ་བྱུང་བ་ཡིན་ནའི་དེ་ནི་བྱང་ཆུབ་ཀྱི་གྲོགས་སུ་སོང་དགོས། སྔར་རང་གིས་བསགས་པའི་ལས་ཀྱི་འབྲས་བུ་དེ་ད་རེས་སྨིན་སོང་ད་སྟབས་ཡག། སོ་སོ་འགྲམ་གྱི་དྲན་པ་དང་དེ་ཙམ་གྱིས་མ་ཟད་པར་བདག་ཡང་ནི་གཏོང་ལེན་བསྒོམས་པ་ཡིན། གཏོང་ལེན་བསྒོམས་པ་ཡིན་ཙང་སེམས་ཅན་གྱི་སྡུག་བསྔལ་ངས་ཡང་ཚུར་ལེན་རྒྱུ་བ་རེད། ཚུར་ལེན་པ་དེ་ད་རེས་ང་ལ་སྨིན་སོང་ད་ལྟར་ལྷག་མ་གང་ཡིན་པ་ཐམས་ཅད་ང་ལ་སྨིན་པར་ཤོག་གསུངས་སོ་ནམ་ཞེས་ད་རེས་ངས་ཡང་བསྒོམས་པ་དེ་གོ་ཆོད་ཤག་གསུངས་སོ་ནམ་ཞེས། ད་ཁྱེད་དགོངས་ཡ་དེ་ག་རེ་རེད་ཟེར་ན། སྙིང་རྗེའི་དམིགས་པ་རྩལ་དུ་བཏོན་ཡས་ཆེད་ནི་སེམས་ཅན་གྱི་སྡུག་བསྔལ་ཚུར་བླངས་དགོས་རེད་པ། ཚུར་བླངས་པ་དེ་ད་ལྟར་རང་ལ་སྡུག་བསྔལ་བྱུང་བ་དེ་ནི་དེ་ཡག་པོ་ཞེ་པོ་ཅིག་བྱུང་ཤག་ངས་ཡང་བསམ་བློ་གཏོང་བ་ནང་བཞིན་ནི་དོན་དེ་འགྲུབ་ཤག་གསུངས་སོ་ནམ་ཞེས་དྲན་དགོས་དགོས་པ་རེད་དྲན་དྲན་དེ་གོ་ལ་ནི་གང་ག་ཆོས་སུ་འགྲོ་ཚར་བྱང་ཆུབ་ཀྱི་ཆོས་ཀྱི་ནང་ནས་ཐེག་པ་ཆེན་པོའི་ཆོས། ཐེག་པ་ཆེན་པོའི་ཆོས་ཀྱི་ནང་ནས་དེ་སངས་རྒྱས་ཀྱི་སངས་རྒྱས་ཐོབ་པའི་རྒྱུ་ཐུན་མོང་མ་ཡིན་པ་ཅིག་ལ་འགྱུར་འགྲོ་གི་ཡོད་རེད་རྒྱལ་སྲས་ཀྱི་སྤྱོད་པ་དག་པོ་ཅིག་ལ་འགྱུར་འགྲོ་གི་ཡོད་རེད་པ་ཨ་དེ་འདྲ་ཡིན་ཙང་ད་རྐྱེན་ངན་ལ་སོགས་པ་ག་རེ་བྱུང་བ་ཡིན་ནའི་བྱང་ཆུབ་ཀྱི་ལམ་དུ་ཕར་བསྒྱུར་ཐུབ་པ་ཡིན་ན། རྐྱེན་ངན་ག་ཚད་མང་བ་ཙམ་གྱིས་དེ་ཙམ་གྱིས་ཚོགས་བསགས་སྒྲིབ་སྦྱང་ལ་སོགས་པ་མང་རུ་མང་རུ་འགྲོ་གི་ཡོད་པ། མང་རུ་མང་རུ་འགྲོ་གི་ཡོད་པ་སངས་རྒྱས་ཀྱི་གོ་འཕང་དེ་ཉེ་རུ་ཉེ་རུ་འགྲོ་གི་ཡིན་པ་རེད་ད་རྐྱེན་ངན་ག་ཚད་བྱུང་བ་ཡིན་ནའི་ཨ་དེ་ལྟ་བུའི་རྐྱེན་ངན་དེ་ཡིན་ན་བྱང་ཆུབ་ལམ་དུ་བསྒྱུར་བ་དེ་ཡག་ཤོས་དེ་རེད་ཟེར། གཞན་མ་གིས་བསྟོད་ར་ཞེ་དྲག་བཏང་བ་ཡིན་ན་ད་ནི་ང་རྒྱལ་ཆེན་པོ་བྱས་ཟིན་ནས་རང་ང་རྒྱལ་ཆེན་པོ་བྱས་པ་ཡིན་ཙང་རང་གི་ཡོན་ཏན་གང་ཡང་མེད་པར་བཟོ་གི་རེད་པ། ད་རང་ལ་སྨད་ར་ཞེ་དྲག་བཏང་བ་ཡིན་ན་སོ་སོའི་ཡོན་ནི་སྐྱོ་བ་སེམས་ལ་སྐྱོ་བ་བྱེད་པ་ཡིན་ཙང་ང་རྒྱལ་ལ་སོགས་པ་སོགས་སེལ་བྱས་ནས་ཡོན་ཏན་ཇེ་ཆེར་ཇེ་ཆེར་དུ་ཡོང་གི་རེད་ཟེར། རང་གི་སྐྱོན་མི་མཐོང་ལ་སྨད་ན་དགེ་བའི་བཤེས་གཉེན་ཚོ་ལ་གྲོང་ཁྱེར་སྐྱིད་པའི་འབྱུང་གནས་ཟེར་བ་རེད་པ་གྲོང་ཁྱེར་སྐྱིད་པའི་འབྱུང་གནས་ཟེར་ཏེ་དུས་རྟག་ཏུ་དེ་དགའ་བ་རྐྱང་རྐྱང་བསྒོམ་རྒྱུ་ཡོད་པ། དཔེར་ན་སྡུག་བསྔལ་ཆེན་པོ་ཅིག་ང་རང་ཚོའི། མྱོང་རྒྱུ་ཡིན་ན་མྱོང་མི་ཐུབ་ཡ་ད་སྡུག་པ་ཞིག་བྱུང་བ་ཡིན་ན་ཁོ་ཚོ་ཡིན་ན་བྱང་ཆུབ་ཀྱི་ལམ་ལ་བསྒྱུར་ཅི་ནུས། རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་བ་ཡིན་ཙང་དགའ་བ་བསྒོམ་དགོས་རེད་ད་སྐྱིད་པོ་ཅིག་བྱུང་བ་ཡིན་ན་སྐྱིད་པོ་དེ་ཡང་ངས་དགེ་བ་བསགས་པའི་ལས་ཀྱི་འབྲས་བུ་རེད་ད་ལྟ་ཡང་དགེ་བ་བསགས་དགོས་དགོས་རེད་སོང་ས་ནམ་ཕྱིན་ན་ཡང་བྱང་ཆུབ་ལམ་དུ་བསྒྱུར་བ། སྡུག་པོ་ཅིག་བྱུང་བ་ཡིན་ན་ངས་ལས་ངན་པ་དེ་ལྟ་བུ་བསགས་པ་ལས་ནི་དེ་བྱུང་བ་རེད་དེ་ལྟ་བུ་སྡུག་བསྔལ་མི་འདོད་ན་ནི་ལས་ལས་ངན་པ་དེ་མ་བྱེད་དགོས་རེད་ལས་ངན་པ་དེ་སྤང་དགོས་རེད་སོང་ས་ནམ་ཕྱིན་ན་ནི། སྡིག་པ་མི་དགེ་བ་སྤངས་པ་དང།

སྔོན་བསགས་པའི་ལས་ཀྱི་འབྲས་བུ་ཅིག་སྨིན་དེ་གོ་ལ་རང་ལ་སྡུག་བསྔལ་ཅིག་ཡོང་གི་ཡོད་རེད་པ། དེ་ཡང་དེ་ནས་ད་རེས་སྟབས་ཡག་ཤག་བླ་མ་དཀོན་མཆོག་བཀའ་དྲིན་ལ་བརྟེན་ནས་སྡུག་བསྔལ་དེ་ཚེ་འདི་ལ་སྨིན་པ་བྱུང་སོང་ཚེ་ཕྱི་མར་སྨིན་པ་ཡིན་ན་ང་ཕའི་བྱེད་པོ་རྒྱ་ཆེན་པོ་ཅིག་ཡོང་གི་རེད། སྡུག་བསྔལ་དེ་དཔག་ཏུ་མེད་པ་མྱོང་གི་རེད་ཚེ་འདི་ཉིད་ལ་སྨིན་རུ་བཅུག་དེ་སྟབས་ཡག་ཤག་ད་ལས་ངན་པའི་འབྲས་བུ་དེ་ད་རེས་ཅིག་ཟད་པ་རེད། དེ་སྔོན་རྡོ་ཏོག་ཅིག་ཡོད་པ་ཆེ་འདྲ་ཆུང་འདྲ་བ་ཅིག་འབྲས་བུ་མང་པོ་ཅིག་མྱོང་རྒྱུ་དེ་ཡོད་རེད་དེ་དག་ཐམས་ཅད་དེ་ཙམ་དེ་ཞེས་བྱ་བ་ཅིག་མྱོང་བར་ཤོག་སོ་སོ་རང་བྱས་ཨོ་ཏོ་སེ་བྱས་དེ་ཡིན་མོད། ང་རང་ཚོས་ལྟ་བ་དེ་ནང་བཞིན་བྱས་པ་ཡིན་ན་ཏོག་སེ་འབྲས་བུ་མེད་པ་རེད། འཁྲུལ་སྣང་སྐུ་བཞིར་ལྟ་བ་ཡིས་འཁྲུལ་སྣང་ག་རེ་བྱུང་བ་ཡིན་ནའི་ཆོས་སྐུ། ཡེ་ཤེས་ཆོས་སྐུ་ངོ་བོ་ཉིད་སྐུ་ལོངས་སྐུ་སྤྲུལ་སྐུ་ཟེར་བ་དེ་འདྲའི་ངོ་བོ་ལ་ཕར་བལྟ་བ་ཟེར་བ། དེ་ཅུང་མི་བདེ་བ་རེད། སྡུག་བསྔལ་གང་བྱུང་ཡང་དེ་ཡི་ངོ་བོ་ལ་བལྟས་ན། དང་པོ་གང་ནས་མ་སྐྱེས་པ་ཆོས་སྐུ་སོགས་གསུངས་མོད། གནད་ཆེ་བ་རང་མི་སྣང་བས། དེ་ཡི་ངོ་བོ་ལ་བལྟ་བ་དེས་ན་དང་པོ་གང་ནས་མ་སྐྱེས་པ་ཡིན་ཙང་ཆོས་སྐུ་རེད་ཟེར་ནམ། དེ་འདྲ་བལྟ་ཡ་དེས་ན། གལ་ཆེན་པོ་ཞིག་མི་འདུག་ཟེར། མདོར་ན་རང་ལ་བདེ་སྡུག་དང་རྐྱེན་བཟང་ངན་ཅི་བྱུང་ཡང་རང་རང་གི་ངོ་བོ་ལ་དཔྱད་ནས་རྒྱུ་རྐྱེན་རྟེན་འབྲེལ་ཚོགས་ཙམ་ལས་རྐྱེན་བཟང་ངན་དང་བདེ་སྡུག་གི་ཐ་སྙད་ཙམ་མངོན་སུམ་བསྙོན་མེད་དུ་སྣང་བ་ལས་དོན་དུ་ངོ་བོ་མ་གྲུབ་པ་དང། རང་ལ་བདེ་སྡུག་ག་རེ་བྱུང་བ་ཡིན་ནའི་དེ་ནི་རྟེན་འབྲེལ་རྒྱུད་མ་ཚོགས་རྟེན་འབྲེལ་རྒྱུད་མ་ཚོགས་ནི་ཚོགས་ཙམ་ལ་བརྟེན་ནས་རྐྱེན་བཟང་ངན་དེ་ལྟ་བུ་ཞིག་འབྱུང་བ་མ་གཏོགས་རང་གི་ངོ་བོའི་སྒོ་ནས་ནི་ཅི་ཡང་མེད་པ། ང་དང་གཞན་ཞེས་པ་བདེན་པར་མེད་ཚུལ་ལ་བརྟེན་ནས་ཡིད་མི་བདེ་བ་དང་ཆགས་པ་སོགས་བཀག་པས་ཆོག་ལྟ་བ་མ་ཤེས་ན་ད་ལྟ་རང་ཉིད་ལ་སྐྱིད་སྡུག་ཅི་བྱུང་ཐམས་ཅད་རང་འཆི་བའི་སྐབས་རྨི་ལམ་རྨིས་པ་ལྟ་བུ། རྨི་ལམ་རྨིས་པ་ལྟར་དྲན་པའི་ཡུལ་ཙམ་དུ་གྱུར་བས་དེ་ལྟར་ཚེ་ཐུང། ཚེ་ཐུང་ཡུད་ཙམ་དེར་ཆགས་སྡང། བྱེད་དོན་མི་འདུག་སྙམ་པ་དགོས་སོ་ཟེར། ད་དབུ་མར་བལྟ་མ་མྱོང་མཁན་བས་ལྟ་བ་ལ་སོགས་པ་དེ་ཚོ་བས་འགྱུར་མི་ཐུབ་མཁན་དེ་འདྲ་ཡིན་པ་ཡིན་ན་རང་གི་སྐྱིད་སྡུག་ལེགས་ཉེས་གང་བྱུང་ཡང་རྨི་ལམ་རྨིས་པ་དང་གཅིག་པ་རེད་ད་རྨི་ལམ་ནི་ང་ཚོ་རྨི་ལམ་ཡུན་རིང་པོ་ཅིག་རྨིས་བྱས་ནས་བདེ་སྡུག་ག་ཚོད་མྱོང་པ་ཡིན་ནའི་སད་པའི་གནས་སྐབས་ལ་དྲན་པའི་ཡུལ་ཙམ་ཞིག་མ་གཏོགས་ག་གས་ཡོད་མ་རེད་པ།

སོ་སོ་བརྒྱད་བྱས་ནི་དགུ་བྱས་དེ་ཡི་མཇུག་ཏུ་དེ་ལྟར་བདག་གིས་གཏོང་ལེན་བྱས་པ་བཞིན་དེ་ལྟར་བྱུང་འདུག་མི་འདུག་བརྟགས་པའི་ཚེ་ན་རང་ལ་མོས་པ་ཙམ་ལས་ད་ལྟ་དངོས་མེད་པར་ཕན་བདེ་དངོས་སུ་འགྲུབ་པ་དེ་ལྟར་བྱུང་མི་འདུག་པར་མཐོང་ནས་བདག་ནི་དེ་ལྟར་དངོས་སུ་འོང་བ་ཞིག་བྱའོ་སྙམ་དུ་རང་གི་ངོ་ནས་ཁུར་དུ་ཁྱེར་བའི་ལྷག་བསམ། དེ་ནས་དེ་ཡི་ཕྱིར་རྫོགས་བྱང་ཐོབ་འདོད་ཀྱི་སེམས་དངོས་བསྐྱེད། དེ་ལྟར་ན་དམིགས་སྐོར་བཅུ་གཅིག་པོ་དེ་རྒྱུ་འབྲས་བདུན་དང་བདག་གཞན་མཉམ་བརྗེ་ཡི་མན་ངག་གཉིས་ཀ་བསྒྲིལ་ནས་ཉམས་སུ་ལེན་ཚུལ་དེ་ཡིན།

ད་ངོ་མ་མེད་པ་ཡིན་ཙང་ངོ་མ་ལག་ལེན་ལ་བསྟར་དགོས་འདུག་གསུངས་སོ་ནམ་ཞེས་ལག་ལེན་ལ་སྐྱེལ་བ་དེ་གལ་ཆེན་པོ་རེད་གསུངས་སོ་ནམ་ཞེས་བྱས་ནས་ང་དེ་ལ་དེ་ནས་ལྷག་བསམ་གསུམ་གྱིས་རང་གི་ངོ་ནས་ཁུར་དུ་ཁྱེར་བའི་ལྷག་བསམ་ཟེར། རང་གི་ངོ་ནས་དེ་ནས་སྡུག་བསྔལ་ཐམས་ཅད་དང་བྲལ་བ་དང་བདེ་བ་ཐམས་ཅད་དང་ལྡན་པ་བདག་གིས་བྱའོ་སྙམ་པའི་ལྷག་བསམ་དེ་བྱས། དེ་ནས་དེ་ཡི་ཕྱིར་རྫོགས་བྱང་ཐོབ་འདོད་ཀྱི་སེམས་དངོས་བསྐྱེད་སེམས་ངལ་བསོས་སོ་ཅེས་ནས་དེ་ནས་དམིགས་པ་བཅུ་གཅིག་དེ་རེད།

ངས་སྤྱོད་འཇུག་ལས་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགར་ཅི་ཞིག་གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་ཅི་ཕན་ཞེས་པ་ལྟར་སྡུག་བསྔལ་དང་ན་ན་ཚ་ལ་སོགས་པ་སྲོལ་གང་ཡང་མེད་པ་དེའི་སེམས་ལ་མི་འཆི་ཐག་ཆོད་བྱས་ནི་ཆོས་ཉམས་སུ་བླངས་རྒྱུ་ལྟ་ཕར་བཞག་ནས་ཉམས་སུ་བླངས་དགོས་སོང་ས་ནི་དྲན་ཤེས་ཙམ་ཡང་ཆུ་ནི་བསྟེན་ཐུབ་བོ་མ་རེད་ད་རང་ལ་བས་ན་ཚ་ཆེན་པོ་ཞེ་པོ་ཅིག་སྔར་ན་མ་མྱོང་བ་ཅིག་ན་ནི་ཡུན་རིང་པོ་ན་ནི་ཡར་ཅིག་དྲག་པ་ཡིན་ན་ནི་ན་ཚ་དེའི་དབང་གིས་ནི་ཆོས་དྲན་པ་ཅིག་ཡོང་གི་རེད། རབ་བྱུང་བ་ཡིན་ན་ནི་ཆོས་ཅིག་ཉམས་ལེན་བྱེད་ཐུབ་ཀྱི་རེད་གལ་སྲིད་ཉམས་ལེན་བྱེད་མ་ཐུབ་ན་ནི་མི་རྟག་པའི་འདུ་ཤེས་ལ་སོགས་པ་དེ་ཚོ་དྲན་ཐུབ་པ་ཅིག་ཡོང་གི་རེད།

གཏོར་མ་བརྒྱ་རྩ་ཡི་མཇུག་ཏུ་ལྟུང་བཤགས་ཀྱི་སྒོ་ནས་བཤགས་པ་ཞིག་བྱས་ན་དེ་ལ་སྦྱོར་བ་བཞི་ཀ་རྒྱས་པར་ཚང་ཞེས་ཟེར་གཏོར་མ་བརྒྱ་རྩ་གཏོང་མཁན་དེ་འདྲ་ཡིན་ན་སྦྱོར་བ་བཞི་གང་ག་ཚང་དུ་ཡོད། ལྟུང་བཤགས་ཅིག་འདོན་པ་ཡིན་ན་དེ་ནི་སྦྱོར་བ་བཞི་པོ་དེ་གང་ག་ཚང་པ་རེད། དེ་ནས་བཞི་པ་ཚེ་གཅིག་གི་ཉམས་ལེན། དྲིལ་ནས་བསྟན་པ་ལ། སྟོབས་ལྔ་སྟེ། དཀར་པོ་ས་བོན་གྱི་སྟོབས་གོམས་པའི་སྟོབས་འཕེན་པའི་སྟོབས་རྣམ་པར་སུན་འབྱིན་པའི་སྟོབས་སྨོན་ལམ་གྱི་སྟོབས་སོགས་དེའི་ནང་ནས་ཀྱང་འཕེན་པའི་སྟོབས་དེ་གལ་ཆེ་སྟེ། ནངས་པར་ལངས་མ་ཐག་པ་ནས། སྤྱིར་ཚེ་འདི་དང་ཡང་སྒོས་ལོ་འདི་དང་ཁྱད་པར་དེ་རིང་གི་ཉི་མ་དེ་དོན་མེད་དུ་མི་གཏོང་བར་དགྲ་བོ་བདག་འཛིན།